དང་པོ། སྒྲུང་གཏམ་མཐོང་བ་འཛུམ་ཤོར་སེང་གེ་དང་རི་བོང། སྔ་མ། ཡུལ་ཞིག་ཏུ་སེང་གེ་གཅིག་དང་རི་བོང་གཅིག་མཉམ་དུ་གནས་བཅའ་བའི་སྐབས་སུ། སེང་གེ་རང་བཞིན་གྱིས་ང་རྒྱལ་ཆེ་བ་དང། རི་བོང་སྟོབས་ཆུང་བ་དེ་ལ་སེང་གེས་རྟག་ཏུ་འཕྱ་སྨོད་དང་གནོད་པ་གྲངས་མེད་བྱས་སྟབས། མཐར་དེ་ཡིད་སུན་ཅིང་ཁོང་ཁྲོ་ལངས་ཏེ། ཀྱེ། རྒྱལ་པོ་ཁྱེད་ཀྱིས་ང་ལ་གནོད་ཇི་ཙམ་བྱས་ཀྱང་ངས་བཟོད་པ་བྱེད་ཀྱི་ཡོད། འོན་ཀྱང་རྒྱལ་པོ་ཁྱེད་དང་འདྲ་བའི་སེམས་ཅན་ཞིག་གིས་རྒྱལ་པོ་ཁྱེད་ཀྱིས་ཁོང་དང་སྟོབས་འགྲན་ནུས་ན་སྟོབས་འགྲན་རྒྱུ་དང། འགྲན་མ་ནུས་ན་ཁོང་གི་བྲན་དུ་བསྐུལ་རྒྱུ་ཡིན་ཞེས་ཤོད་ཀྱི་འདུག་ཅེས་བཤད། དེར་སེང་གེ་ང་རྒྱལ་ཤིན་ཏུ་ཆེ་བས། ད་ལྟ་གང་ན་འདུག་གམ། དེ་དང་སྟོབས་འགྲན་རྒྱུ་ཡིན་ཞེས་བཤད། རི་བོང་གིས་སེང་གེ་དེ་ཁྲིད་ནས་ཁྲོན་པ་ཤིན་ཏུ་གཏིང་རིང་བ་ཞིག་བསྟན་ནས། ཕ་གིའི་ནང་ན་འདུག་ཅེས་བཤད། སེང་གེས་ཁྲོན་པའི་འགྲམ་དུ་སོང་སྟེ་མར་བལྟས་པས། ཆུ་ནང་ནས་རང་གི་གཟུགས་བརྙན་གསལ་བ་དེ། དགྲ་བོ་རེད་བསམས་ཏེ་བྲིས་ན་ཁོས་ཀྱང་བྲི་བ་མངོན། འཁྲབ་ན་གཟུགས་བརྙན་དེས་ཀྱང་འཁྲབ། དེས་མཆེ་བ་གཙིགས་ན་ཁོས་ཀྱང་མཆེ་བ་གཙིགས་པར་མངོན། དེ་དག་ལ་སོགས་པ་ལུས་ཀྱི་རྣམ་འགྱུར་སྣ་ཚོགས་བསྟན་ན་དེས་ཀྱང་དེ་ལྟར་བྱེད་པས་སེང་གེ་དེ་ང་རྒྱལ་གྱིས་མ་བཤགས་པར་དེའི་ནང་མཆོངས་པས་དེར་ཤི། དེས་ན་བློ་སེང་རི་བོང་དེ་རྣམ་པར་རྒྱལ་བར་འགྱུར།